ད་ང་མ་སེམས་སྐྱིད་དང་དགའ་མོ་རག། རང་གཞན་སུ་ཞིག་གི་སྐོར་ལ་ངན་སེམས་མི་རག། ཚང་མ་ཡ་ཤ་བྱམས་དང་སྙིང་རྗེ་ལྟན་ཅེས་སི་ཐད་ཡོང་ང་རག། ཁང་པའི་ནང་སྐྱིད་པོ་ཡི་རག། སྡུག་བསྔལ་དཀགས་པོ་ཅི་ཞིགའང་ཚོར་ར་མི་རག། ཉེ་ཞ་རའང་དེ་ཟུག་ཞི་བདེ་དང་དགའ་མོའི་ནང་ང་འདུག་ཅེས་སི་སེམས་ཤིག་འགྱུར་ར་ལ་ཐད་ད་མི་རག་ག། ཐད་ན་སྐྱབས་མགོན་ཡེ་ཤུའི་རྩ་སྐྱོད་ཁོང་ངིས་ནི་དུས་ནས་རྒྱུན་ལ་ང་དང་ང་འབོད་ད་མཛད་དུག། ཉོན། ཁྱོད་རང་འཇིགས་སད་ད། ལྷ་འདྲེ་དང་ཤི་ཅེས་ལ་འཇིགས་སད་ད། ནད་ལ་འཇིགས་སད་ད། བྲག་དང་བའོ། ཡང་ན་གཉིད་ལམ་ངན་པ་འཇིགས་ས་རག་ག། གལ་ཏེ་ཁྱོད་རང་དེ་གཟུགས་རེ་འཇིགས་ས་ན་དེ་བས་ཕལ་ངས་ཧུན་བཟང་པོ་ཞིག་བཏང་ངད། དེ་འཇིགས་པ་སག་ནས་ཐར་བཅུག་ཐུབ་མཁན་ནི་མི་ཞིག་གི་སྐོར་ལ་བཤད་དད། ཁོང་ངི་མཚན་ལ་ཡེ་ཤུ་ཞུ་འ་ནོག། འཇིག་རྟེན་ནི་ནང་ང་ཁོང་དང་འདྲ་འདྲ་སུའང་མེད་ག་ནོག། ཁོང་ང་ནི་དཀོན་མཆོག་གི་སྤྲུལ་སྐུ་ཞུ་འ་ནོག། མིའི་གནས་ཚུལ་ལ་གཟིགས་ས་ལ་ཁོང་གནམ་ནས་སྐྱོད། ཁོང་ངིས་ནི་སྡིག་ཅན་ལ་སྡིག་པའི་ཞས་ཏེ། ལངས་མཁན་ནི་འཇིགས་པ་ཀུན་མཁྱེན་འདུག། ཁོང་ནི་ཕུན་སུམ་ཚོགས་པའི་མིའི་བཞུགས་སུ་ཡོད་ག་ནོག། ཡིན་ནའང་སྡིག་ཅན་ཞིག་ཙོགས་ལ་རྐྱང་ཤིང་ངི་ཆད་པ་བསྣམས་ཏེ་རྐྱང་ཤིང་ངི་ཀ་གྲོངས། ཁོང་ངིས་དེ་ཀ་ང་དང་ངི་སྡིག་པའི་ལྕིད་པོ་ཚང་མ་བསྣམས། དེ་ཀ་གྲོངས། དུར་ལ་བསྐུངས། ཡིན་ནའང་ཞག་གསུམ་ནས་གསོན་ཏེ་འ་བཞེངས། ཡང་དག་ས་ནམ་མཁའ་ནང་ང་བཞུགས་ཏེ་ཡིན་ནོག། ཁོང་ང་དད་པ་བཅོ་མཁན་ཀུན་ལ་རོགས་བཅོ་ཅེས་སི་ཕི་འ་བཞུགས་ཏེ་ཡིན་ནོག། སྐྱབས་མགོན་ཡེ་ཤུ་འ་དད་པ་བཅོ་མཁན་ཀུན་སེམས་ཉིད་ངན་པ་དང་ལྷ་འདྲེ་དང་བདུད་ལ་འཇིགས་ས་མ་ནོག་ཅི་འ་ཞུ་ན། སྐྱབས་མགོན་ཡེ་ཤུ་ནི། དུར་རི་ཀ་རྒྱལ་ཐོབ་སྟེ་ཡིན་ནོག། ཁོང་གྲོངས་ཤེས་དང་སྐུ་གསོན་ཏེ་འ་བཞེངས་ཤེས་པས་ངན་པ་ཚང་མ་ནས་རྒྱལ་ཐོབ་སྟེ་ཡིན་ནོག། དཀོན་མཆོག་གི་བཀའ་ཡི་ནང་ང་གསུངས་འདུག། མི་ཚང་མ་ཤི་ཅེས་ལ་འཇིགས། ཡང་བདུད་དི་མགོ་ཡལ་ལ་ལྡན། བདུད་དི་ལག་ག་ཤི་ཅེས་སི་དབང་པོ་ཡོད་དེ་ཡིན་ནོག། ཡིན་ནའང་སྐྱབས་མགོན་ཡེ་ཤུ་མི་ལུས་ནང་ལྡན་ཏེའང་བདུད་དི་དབང་པོ་བཅགས། ཁོང་གྲོངས་ཤེས་ནས་ང་དང་བདུད་དི་དབང་ནས་འགྲོལ་བཅུག་ག་མཛདས། དེ་ཕི་འ་དཀོན་མཆོག་གི་བཀའ་ནང་ལྟར་ལ་གསུངས་འདུག་ད་ང་དང་བདུད་དང་བགེགས་ནས་འཇིགས་པ་མེད་པ་ཡིན་ནོག། ང་དང་སྐྱབས་མགོན་ནི་སྐུ་ཁྲག་ནས་ཉོས་ཏེ་ཐར་ཏེ་ཡིན་ནོག་ཁོང་ང་བསྟོད་པ་ཕུལ་དགོས་ས་ནོག། གལ་ཏེ་ང་དང་ཡེ་ཤུ་འ་དད་པ་བཅོ་ན། ཤི་ཅེས་ནས་འཇིགས་མི་དགོས། གཙོ་བོ་ཡེ་ཤུ་ང་དང་ངི་དོན་ལ་གྲོངས། གཙོ་བོ་གསོན་པོར་བཞུགས་ཏེ་ཡིན་ནོག། ང་དང་ཤི་སྟེ་དེ་ན་རུ་ཁོང་དང་མཉམ་པོ་འཁྲིད་ད་མཛད་ཡིན། སུ་ཞིག་གིས་གཙོ་བོ་ཡེ་ཤུ་འ་དད་པ་བཅོ་ན། ན་ཚ་འ་འཇིགས་མི་དགོས། དམར་མཆོད་ཕུལ་དགོས་མི་འདུག་ཁོང་ནི་ཁོང་རང་ང་དང་ཚང་མའི་དོན་ལ་དམར་མཆོད་ལ་ཕུལས། དེ་ཕི་འ་ཡང་མཆོད་པ་ནི་ཕུལ་དགོས་མི་འདུག་ད་ནི་དཀོན་མཆོག་གི་སྐུ་མདུན་ལ་ང་དང་གཙོ་བོའི་མཚན་ནི་ནང་ང་ཡོང་ཉན་ན་ནོག་ཁོང་ནི་ང་དང་དད་པ་བཅོ་མཁན་རེ་རེ་འ་ཞག་དང་རོགས་མཛད་དེ།

དེ་གསུམ་བསམ་དུ་མ་བྱེད་དེ་དེ་ལས་འདས་གསུངས་པ་ཡིན། དཀོན་མཆོག་གི་བྱིན་རླབས་མེད་ན་དེ་ནས་མི་ཡ་ཅང་སྐྱིད་པོ་མི་འདུག་དག་ས་ཆོས་དང་དཀོན་མཆོག་སྤངས་ཏེ་རང་སེམས་ངན་པའི་ཕྱོགས་ལ་བཏང་འདུག་ང་དང་ང་སྡུག་བསྔལ་ཅི་ཡ་ཕོག་ག་ནོག་དེ་ན་ངན་པ་བོའི་ཞས་ཏེ་མ་ནོག་ག་དེ་མ་ཚད་སྡིག་པའི་ཆད་པ་ནི་སེམས་ལ་དུས་ནས་རྒྱུན་ལ་ཁུ་རུ་ཞིག་ཡིན་ནོག་དེ་ནས་ཐུགས་བསམ་སལ་ལ་མཛད་དེ་ཁུ་རུ་བོ་འཕངས་ཏེ་དུས་ནས་རྒྱུན་ལ་བདེ་བ་ཅན་ནི་ནང་ང་འདུག་ཅེས་ལ་སླེབ་ན་མི་རྒྱལ་ལ། རང་སེམས་ལ་སྐྱབས་དགོས་ཤེས་པོ་ནི་ཤེས་ས་མི་རག་ག། དག་ས་རང་མཐོལ་བཤགས་ཞུས་ཡེ་ཤུའི་མདུན་ལ་ཡོང་ཁོང་ནི་སྐྱབས་སལ་འདུག། ཨི་ཀ་ཅི་ཀུ་ཅོ་ཞིག་ཡིན་ནོག་ཉེ་རང་ང་ཀུ་ཅོ་ཀུན་གསན་ན་མི་རག་ག། འོ་ན་དེ་མི་གཉིས་ཀ་ཡང་ནོལ་ཏེ་ཡིན་ནོག་ཁོ་གཉིས་ཀ་མ་ནི་མཐུན་ཏེ་འདུག་ག་མི་འདུག་མ་ནི་ག་ཟུག་བཙོག་པོ་ཡིན་ནོག་ཁོ་གཉིས་ཀའི་ཞས་ཏེ་དེ་ན་འཁོར་ལ་ཡོད་མཁན་ཚང་མ་སྐྱིད་པོ་མ་ནི་ཆ་ཅུག་ག་མི་འདུག། འོ་ན་ལེ་མ་བཙོག་པོ་ཡིན་ནོག་ངའི་བསམ་པའི་ནང་ང་ཁོ་གཉིས་ཀ་མ་ཤི་ཀ་པ་རིག་མ་ནོག་ག། དེ་ནས་མ་ཤི་ཀ་པ་གཙོ་བོ་ཨ་དད་པ་བཅོ་མཁན་མ་ནོག་ག་ཁོ་ཀུན་ནི་ཁྲུས་ནེན་ཏེ་མ་ནོག་ག། ཁྲུས་ད་ནེན་ཏེ་ཡིན་ནོག་པ། དེ་མ་ཚད་ཁོང་ཀུན་ནི་དད་པའང་ཡིན་ནོག་མ་ཤི་ཀ་ནི་བདེན་པའི་དཀོན་མཆོག་དང་སྐྱབས་མགོན་ཡིན་ནོག་དེ་འཁོར་བོ་ཚང་མས་དེ་ན་ཟུག་དཔང་པོའང་བཏང་ང་ནོག། གལ་ཏེ་དེ་ཟུག་ཡིན་ན་དེ་ནས་ཁོ་ཀུན་ན་ཅི་སོང་སྟེ་ཡིན་ནོག། ངའི་གཅེས་པའི་སྤུན་མ། ངས་ཉེ་རང་ང་ཞུ་ན། ངའང་དེ་མི་གཉིས་ཀ་དང་ཙོགས་ཡོད་པིན། ངའི་སེམས་སི་ནང་ངའང་སེམས་གསོ་དང་སྐྱིད་པོ་ཅང་མེད་པིན། དེ་ཟུག་བཤད་ད་ལ་ང་ཁྲེལ་ལ་རག། ངའི་ཁང་པའི་ནང་ངའང་སྐྱིད་པོ་མེད་པིན། ལན་མང་པོ་ངས་རང་ངི་གཞིན་མད་ལ་རྡུངས་པིན། ངས་ཁོ་ཨ་རང་ནོར་རིན་ཅན་ཞིག་ཙོགས་རྩི་ཡ་མེད་པིན། དེ་རང་མང་ཆེ་བ་ང་ཞ་གཉིས་སི་ནང་ང་འཛིང་མོ་དང་ཧི་ལིང་ལུས་སད་པིན། ངས་བསམ་མད་པིན་ཉེ་རང་ལོ་མང་པོ་ནས་མ་ཤི་ཀ་པ་ཡིན་ནོག། དེ་བོ་ཆོལ་བ་ཡིན་ནོག། འོ་ན་ངའི་དད་པ་ཡོད་པིན་མ་ཤི་ཀ་བདེན་པའི་དཀོན་མཆོག་ཡིན་ནོག། ཡང་ངའི་ཕ་མེས་པོའི་ལྷ་དང་སྐུ་ཀུན་ནི་ནང་ང་ནི་བདེན་པ་ཅང་མེད་དེ་ཡིན་ནོག། ཡིན་ནའང་ང་ཅི་ཡོད་པིན་ཉེ་རང་ང་ཤེས་ཉན་ཅེས་མ་ནོག། རྒྱུས་ཡོད་པ་བཤད་ད་མཛད་དང་ཉེ་རང་ཅི་ཡོད་པིན་ང་ཤེས་ས་ཐད་ད་རག། ངའི་ཚང་མའི་སང་དཀགས་པོ་བོ། ང་ཟེར་མཁན་ནི་ང་རྒྱལ་བོ་ཡིན། དེ་བོ་སྡིག་པའི་ཙག་ཙག་གང་སྟེ་ཡོད་པིན། ང་རང་ངི་བདག་འཛིན་པའི་ང་བཏགས་ཏེ་ཡོད་པིན། ངའི་གཞིན་མད་དི་ཅང་སྐྱོན་ང་མེད་པིན། ང་མ་ཤི་ཀ་པ་དད་པ་ཅན་ཞིག་རང་འདོད་དི་ནང་ང་ཁད་དེ་ཡོད་པིན། ངའི་སྲོའི་ནང་ང་མུན་འགྲིག་ཆད་པིན། རང་འདོད་དི་སྒོ་ཡལ་གྱུར་ཏེ་ཡོད་པིན། རང་འདོད་དི་སྲོ་ཡོང་ཤིག་ཟེར་ར་ནང་སྲོ་ཡོང་སྟེ་མུན་འགྲིག་ཆད་པིན། གཞིན་མད་ལ་རྡུང་ཟེར་ར་ནང་ངས་གཞིན་མད་ལ་རྡུང་ངད་པིན། མ་མཐུན་ནོལ་ཟེར་ན་དེ་ན་ཙོགས་བཅོའད་པིན། དེ་གཟུགས་ཨ་ངའི་ཁང་པ་བཞུགས་སྟེ་དེ་སྟོར་སོང། ངས་བཞིན་མར་ལ་དྲིའི་རྫ་དང་ཁོའི་ཚང་མ་ཤ་ཡིན་པ། ཅེས་ངེད་རང་མོ་ལ་བརྫད་མཁན་ཚང་མ་ཁྲིད་ཀྱིན་འདུག་དེ་ནས་ངེད་རང་དཀོན་མཆོག་སེ་རོགས་མ་བརྫད་ཚེ། འོ་ན་ལེ། དཀོན་མཆོག་གི་ཐུགས་བཞེད་ནས་ཁོང་བོས་ང་རོགས་བརྫད། ཡང་བཞག་ཤིག་ཁོང་བོས་ངའི་རང་འདོད་པོ་ང་བཤད་བཅུག་ག་བརྫད། ངེད་གཉིས་ཡི་ནང་ཨ་ཅམ་དང་སྙིང་རྗེ་མེད་མཁན་པོ་ངོ་བཅུག་ག་བརྫད། ངས་ཡེ་ཤུ་ལ་གཙོ་བོ་ཞུས་ནའང། ཁོང་ངི་བཀའ་ཉན་ན་མེད་མཁན་པོ་ཤེས། ང་ང་རང་ངི་ཤེས་འདོད་པི་ཀ་འདུག་གད་པིན། ངའི་སྙིང་པོ་གཙོ་བོ་འ་ཕུལ་དགོས་ཤེས་པོ་ཧ་གོ། ཡང་རང་འདོད་པོ་སྤང་དགོས་ཤེས་པོ་ཤེས། དེ་ཟུག་ཀུན་ལ་ངས་བསམ་པ་བཏངས་པ་སང། ང་ཨ་ཧ་གོ་ང་ཙམ་ཞིག་སྡིག་ཅན་ཡིན་ནོག། ངས་དཀོན་མཆོག་ག་སྨོན་ལམ་ཞུས་པིན། ང་ཨི་རང་འདོད་ཅན་ནི་ནང་ནས་ཐར་བཅུག་ཅེས་སི་ཕི་ཡ། ཁོང་ངིས་ངའི་སྨོན་ལམ་པོ་གསན་ན་མཛད།

མཱ་ཤི་ཀ་པའི་ཆོས་གླུ་ཞིག་གསན་ན་མཛད། གཙོ་བོ་ཡེ་ཤུ་ནི་ཨི་འཇིག་རྟེན་ལ་སྐྱབས་མགོན་ནི་ལུགས་ལ་ཕེབས་ས་མཛད་དེ། ང་དང་ཚང་མའི་སྙིང་ངི་ནང་ང་འཁྲུངས་ས་མཛད་འདུག་ཐུགས་ཀྱི་མཛད་ད་མཛད། ཁོང་ངི་སྐོར་ལ་ཐུགས་བསམ་སལ་ལ་མཛད་དེ། ང་དང་རེ་རེ་ནི་ཤི་སྟེ་སྟིང་ནའང་གསོན་ཏེ་ལུས་ཤེས་ཅན་པོ་ང་དང་ང་ཤེས་ས་ནོག། དེ་ནས་ཤི་སྟེ་ཡོད་མཁན་ནི་ཚེ་བོའི་ནང་ང་ང་དང་མཐའ་མེད་པའི་གསོན་པ་ཉིད་ཐོབ་ཅེས་སི་ཕི་ཡ་ང་དང་ང་ནི་ཆོས་དཀོན་མཆོག་བསྒོམ་དགོས་ཤེས་ཁག་ཅན་ཡིན་ནོག།

ཉེ་ཆར་རང་ལ་ལོ་རྒྱུས་ཤིག་ཤ་ཏན་ཡིས་ལོ་རྒྱུས་སྤོར་གཙོ་བོ་ཡེ་ཤུ་ཡི་ཤ་ད་ཛཱས། མི་བཞི་ཀ་བུ་རྩ་གཉིས་ཡོད་ཀ་ནོ། བུ་རྩ་ཆུང་བོན་པོས་བཞག་ཤིག་ཨ་བ་ལ་ཨི་གཟུགས་ཟེར། ཨ་བ་ལས། ངེད་རང་ཨི་ནོ་རི་ནང་ནས་ངེས་ག་ལ་བོ་ང་ལ་གསལ། ང་སོ་སོ་བིང་ཚེ་ཡུལ་ཐག་རིང་བཞི་ཀ་ཆད། ཨ་བ་བོས་ནོར་ལ་ཁག་གཉིས་བཅོས་ཏེ་ཕྱེད་པོ་བུ་ཚ་ཆུང་ངུན་ལ་བཏངས། བུ་ཚ་བོ་ནོར་འཁུར་ཏེ་ཡུལ་ཐག་རིང་ལ་སོང། དེ་ཡུལ་ལི་ནང་ང་ཁོ་མ་སྐྱིད་པོ་དང་མཉམ་པོ་ཞག་བན་ཅིག་ཚུག་པ་འདུགས་མཛའ་བོ་ཀུན་ལ་མགྲོན་བཏང་ཅེས་དང་ལྟད་མོ་ཡངས་པ་ནང་ང་དུས་ཉུང་ངུན་ཞིག་བིངས་ཞག་ཅིག་ནོར་དང་པེ་ནེ་ཚང་མ་ཚར། མཛའ་བོ་ཚང་མ་ཡང་ཤོར། གོན་ཅེས་ཀུན་ཡང་ཆད། ཟ་ཅེས་ཉོ་འ་ལ་པེ་ནེ་མ་ཐོབ། མི་ཞིག་གི་རྩ་ལས་བཙལ་ལ་སོང། ལས་རྒྱལ་ལ་ཞིག་མ་ཐོབ། ཟ་ཅེས་ཡང་རྒྱལ་ལ་མ་ཐོབ། དེ་དུས་ལ་ཁོ་ལ་རང་གི་ཨ་བ་ཡིད་དུ་ཡོངས། ཨ་བ་ནས་སོ་སོ་བིང་སྟེ། མང་པོ་ཚེར་ཀ་ཡོངས། སྙིང་ངི་ནང་ང་འགྱོད་པ་མང་པོ་ཡོངས། ཨ་བའི་ཁང་པ་ཟ་ཅེས་གོས་ལག་མང་པོ་ཡོད་ཅེས་པོ་ཡིད་དུ་ཡོངས། ཁང་པ་ཨ་བའི་རྩ་ལོག་སྟེ་ཆ་ཅེས་ཐག་བཅད། གཡོག་པའི་ལས་འཕངས་ཏེ་ཁང་པ་ལ་སོང། ཕྲུ་གུ་བོ་སོ་སོ་བིང་པ་ནས་ཕར་ལ་ཨ་བ་ལ་ཚེར་ཀ་མང་པོ་ཡོངས། ཅི་ལ་ཟེར་ན་ཁོའི་ཕྲུ་གུ་ལ་མ་ཡ་ཤ་མང་པོ་བྱོ་འ་ཡོད་ཀ་ནོ། ཕྲུ་གུའི་སྐྱོན་ཡིན་ནའང་ཨ་བས་ཡ་ཤ་བྱོ་ཅེས་མ་ཕངས། ཞག་ཏང་ཁང་པའི་ཁ་ཐོག་ནས་ལམ་མི་ཕྱོགས་ལ་ཕྲུ་གུ་བོ་ལོག་སྟེ་ཡོང་ཡིན་ན་བསམ་སྟེ་ལྟ་ཡིན་འདུགས། ཞག་ཤིག་ཕྲུ་གུ་བོ། གོས་ཆད་པོ་གོན་ཏེ་ཡོང་ང་མཐོང། མ་མང་པོ་ཐད་བསུས་ཏེ་སོང། སྔན་མ་ཙོགས་ལ་མ་ཡ་ཤ་ནང་མཉམ་པོ་ཐུག། ཕྲུ་གུ་བས་འདི་ཟུག་ཟེརས། ཨ་བ་ལེ། དཀོན་མཆོག་དང་ཉེ་རང་ངི་མདུན་ལ་ངས་སྡིག་པ་ཆེན་མོ་བྱོས། ད་ང་ཉེ་རང་ངི་བུ་ཚ་ཙོགས་མ་ལུས། ང་གཡོག་པོ་ཙོགས་ལ་བོར་ར་མཛད་འཇུ་ཞུ། བུ་ཚའི་ཕི་ལ་ཨ་བ་བས་གོན་ཅེས་སོ་མ་ཁྱོངས་ཏེ་གོན་བཅུགས། མགྲོན་ཆེན་མོ་ཁྱིམ་མཚེས་པ་དང་མཛའ་བོ་ཀུན་ལ་བཏངས། མི་ཀུན་ལ་ཟེརས། ངའི་ཤི་མཁན་ནི་བུ་ཚ་བོ་ཡང་གསོན་ཏེ་ངའི་རྩ་ཡོངས། ངའི་སྟོར་མཁན་ནི་བུ་ཚ་བོ་ང་ལ་ལོག་སྟེ་ཐོབ། དེའི་ཕི་ལ་ང་དང་མཉམ་པོ་མ་དགའ་མོ་བྱོས་ཤིག། མཛའ་བོ་ཀུན། ག་ཟུག་འདི་ཨ་བ་བས་སྡིག་ཅན་དང་ནོར་མཁན་ནི་ཕྲུ་གུ་ལ་ལོག་སྟེ་ནེན་ཏེ་སྔན་མའི་སང་མང་ང་ཡ་ཤ་བྱོས་དེ་ཙོགས་ལ་ང་ཏང་ངི་ཡབ་དཀོན་མཆོག་ཡང་གལ་ཏེས་ང་ཏང་ངི་སྡིག་པའི་ལས་དང་སྡིག་པའི་ལམ་འཕངས་ཏེ་ཁོང་མདུན་ལ་འགྱོད་པ་བྱོས་ཏེ་ཆ་ན་གར་མེད་ཁོང་ངིས་ང་ཏང་ངི་སྐྱོན་ཀུན་སེལ་ཏེ་ང་ཏང་ང་ཕྲུ་གུ་ཙོགས་ལ་ཡ་ཤ་བྱོ་འ་མཛད་ཡིན། ཨི་ལོ་རྒྱུ་སྤོ་ང་ཐང་ཨེ་བྷི་ཡ་མ་བྷ་འཆ་ནི་ནོ་སམ་བྷ་སཱ་ལ་ཛད། སྡིག་པའི་ལཱས་ཐང་སྟེ་ང་ཐང་ཨང་ཕྲུ་གུ་བརྒྱ་ལ་བསྒྱུར་ཏེ་ནམ་མཁའི་ཡ་བྷི་ཛ་ཆ་གོ་སི།

གཙོ་བོ་ཡེ་ཤུ་ང་དང་ངི་ར་རྫི་རྒྱལ་ལ་བོ་ཡིན། ཁོང་ངིས་རང་ངི་སྐུ་སྲོག་ང་དང་ངི་ཕི་ལ་སལ། ང་དང་སྟོར་མཁན་ནི་ལུག་ཙོགས་ཡིན། ག་ཟུག་ལུག་ཅིག་སྟོར་ན་ར་རྫི་ནས་ཐག་རིང་ཆ་རུག་དེ་ནང་ཙོགས་ལ་ང་དང་སྡིག་པ་བྱོ་ན་དཀོན་མཆོག་ནས་ཐག་རིང་ལུས་འདུག།

ངའི་རོགས་ཨིན་ཡོད་མཁན་ནི་ཚིག་ཀུན་ནི་ཨི་བོ་བཤད་འདུག་གཙོ་བོ་ཡེ་ཤུ་ཀ་ཟུག་གི་གྲོངས་ཀ་ནོག་ཨི་ཟུག་བྲིས་ཏེ་འདུག་ཁོང་ཀུན་ནི་ཡེ་ཤུ་ལེ་ས་ཁྱད་ཀལ་བ་རི་ཟེར་ས་ཁྱེར་ཏེ་དེ་རུ་རྐྱང་ཤིང་ཡི་ཀ་རྐྱངས་ཡང་ཕྱག་དང་ཞབས་སི་ཀ་གཟེར་བརྒྱབས།
དེ་མི་ཀུན་ཁོང་ཨ་མཐུན་ཨ་མེད་ཀ་ནོག་ཨ་ཅི་ཡིན་ནོག་ལེ་ཡེ་ཤུ་ལེ་ཅི་རྐྱང་ཤིང་ཨ་རྐྱངས་ཀ་ནོག་ལེ། འོ་ན། ཁོ་ཀུན་ཡེ་ཤུ་ལེ་དགའ་ཨ་མེད་ཀ་ནོག། ཡིན་ནའང་དཀོན་མཆོག་གི་ཐུགས་ཐད་ནང་ལྟར་ལ་ཁོང་རྐྱང་ཤིང་ང་གྲོངས་ཀ་ནོག། དཀོན་མཆོག་གིས་ཉེ་རང་ང་ཡ་ཤ་དང་བྱམས་པ་བཅོ་ཨ་མཛད་འདུག་དེ་ཕི་ཨ་ཡེ་ཤུ་ལེ་ཉེ་རང་ཨེ་དོན་ལ་རྐྱང་ཤིང་ང་གྲོངས་ས་ལ་སལ་ཀ་ནོག།
ངའི་ཕི་ཨ་ལེ། སྔ་དང་པོ་དཀོན་མཆོག་གི་ནམ་དང་ས་མཛད། ཡང་སེམས་ཅན་ཚང་མ་མཛད། དེ་ནས་ཚང་མའི་སང་རྟིང་མཇུག་ག་ཁོང་གི་མི་བཀོད་ད་མཛད། ཡང་ཁོང་གི་བུ་མོ་ཡ་ཏོ་ཞིག་མཛད། དེ་ཀུན་ནས་ཕྲུ་གུ་ཀུན་མ་མང་པོ་རྒྱས། དེ་ནས་ཁོང་ཀུན་ནས་དཀོན་མཆོག་སྤངས། ཡང་སྡིག་པའི་ནང་ང་ནེར་ཏེ་སོང། དེ་ནས་དཀོན་མཆོག་གིས་ཨབ་ར་ཧམ་ཞུ་མཁན་ནི་མི་ཞིག་གདམ་མ་མཛད། ཁོང་དཀོན་མཆོག་གི་ཁ་ཉན་མཁན་ཞིག་ཡོད་ཀ་ནོག། ཁོང་གི་ཕྲ་ཕྲུ་གུ་ཀུན་ནའང་དཀོན་མཆོག་གི་ཁ་ཉན་མཛད་དེ་འགྲུལ་ལད་ཀ་ནོག། དཀོན་མཆོག་གིས་དེ་མི་རྒྱུད་པ་རྡོའི་གཡའ་མང་གཉིས་སི་ཀ་འབྲི་ཨ་མཛད་དེ་བཀའ་ཁྲིམས་རེ་སལ་ལ་མཛད། ཡང་དཀོན་མཆོག་གིས་གསུང་ང་མཛད། གལ་ཏེ་ཁྱོ་ཞས་བཀའ་རྒྱ་བཅག་ན་ཆད་པ་ཕོག་ཡིན་ཡང་བཀའ་རྒྱ་ཀུན་ཨི་བོ་ཡིན་མོལས། བདེན་པ་དང་གསོན་པ་གཉིས་དེ་དཀོན་མཆོག་ང་རང་ཡིན་ཁྱོ་ཞས་ལྷ་ཀླུ་ཅི་ཞིགའང་མ་བརྟེན། ཁྱོ་ཞས་རྡོ་བ་དང་ཤིང་ཡིས་ཅི་ཞིགའང་སྐུ་མ་བཅོ་དེ་བ་ཕྱག་མ་ཕུལ། དཀོན་མཆོག་གི་མཚན་དོན་མེད་ལ་མ་ནེན། ཤ་བད་དི་ཞག་ག་ལག་ལས་ཅི་ཞིགའང་མ་བཅོ་དེ་ཞག་པོ་དམ་པ་ཡིན་ཡང་ཆོས་བཅོ་ཅེས་སི་དོན་ལ་ཡིན། རང་གི་ཕ་མ་གཉིས་ལ་བརྩི་སྟངས་བཀུར་སྟི་བཅོས། མི་མ་བསད། ལོག་གཡེམ་མ་བཅོ། རྐུ་མ་རྐུ། རྫུན་ནི་དཔང་པོ་མ་བཏང། གཞན་མའི་ནོར་ཅི་ཞིག་ཕིའང་བརྣབ་སེམས་མ་བཅོ།
ངའི་སེམས་སེ་ད་དཔང་པོ་བཏང་ང་རག། ཨི་བཀའ་ཁྲིམས་ཚང་མ་དར་བདེ་མོ་རག་ཡིན་ན་མི་ཀུན་དེ་ནང་ལྟར་འགྲུལ་ཏེ་ཡིན་ནོག་ག། མན་ནོག། ཧའེ་མི་ཀུན་ནི་དཀོན་མཆོག་གི་བཀའ་ཁྲིམས་པོ་བཅགས་ཏེ་ཡིན་ནོག། ཡང་ཉེ་རང་ཡང་ཨི་བཀའ་ཁྲིམས་ཀུན་མ་སྲུང་ང་ཡིན་ནོག། དེ་ནས་འང་དཀོན་མཆོག་གིས་ང་དང་ང་བྱམས་པ་མཛད་འདུག། དཀོན་མཆོག་ནི་ང་དང་དམྱལ་བའི་མེ་ནང་ང་ཚིག་བཅུག་ག་ཐུགས་ཐད་ད་མན་ནོག། དེ་བོའི་ཕིའ་ཁོང་གཙོ་བོ་ཡེ་ཤུ་ང་དང་ཨེ་དོན་ལ་སལ་ལ་མཛད། ཡེ་ཤུ་ལེ་ང་དང་ཨེ་དོན་ལ་གྲོངས། ཡང་གྲོངས་ཏེ་ནང་མ་བཞུགས། སྐུ་གསོན་ཏེ་ཨ་བཞེངས་ས་མཛད། ནམ་མཁའ་འཕགས་ས་མཛད། ཡང་རང་ཨེ་མཛའ་བོ་ཀུན་ནི་དོན་ལ་ནམ་མཁའ་བཞུགས་གནས་མཛད། ང་ཀ་ཟུག་གི་ཁོང་གི་མཛའ་བོ་གྱུར་ཉན་ཡིན་ལེ། གཙོ་བོ་ཡེ་ཤུའི་མོལས། གལ་ཏེ་ཁྱོ་ཞ་ངའི་ཁ་ཉན་ན་དེ་ནས་ངའི་མཛའ་བོ་ཡིན་ནོག། གལ་ཏེ་ང་དང་ངའི་རང་ཨེ་སྡིག་པ་ཀུན་དཀོན་མཆོག་གི་སྐུ་མདུན་ལ་བཤགས་པ་ཞུས་ན་དེ་ནས་ཁོང་གིས་ང་དང་ཨེ་སྡིག་པ་སེལ་ཏེ་གཙང་མ་བཅོ་བ་མཛད་འདུག།

དེ་བོ་ཧ་ཞིག་མ་གོ་ཉེ་རང་གསལ་པོ་ཞིག་བཤད་ད་མཛད་དང། དེ་བོའི་དོན་ནི་འདི་བོ་ཡིན་ནོག། མི་ཞིག་སྡིག་པ་སྤངས་ཏེ་སྐྱབས་མགོན་ཡེ་ཤུ་འ་སྐྱབས་ཞུ་ན། འགྱུར་བྱ་ཆེན་མོ་ཞིག་ཡོང་ཅེས་དཀོན་མཆོག་གིས་འཁྱོང་ཐུབ་འདུག་ཡང་དེ་ཟུག་འགྱུར་བྱ་ཁག་ཅན་ཡིན་ནོག། དེ་ཕྱི་འ་དཀོན་མཆོག་གི་བཀའ་ནང་ལྟར་ལ། མི་ཚང་མས་སྡིག་པ་བཅོས་ཏེ་ཡིན་ནོག། སྡིག་པས་མིའི་སྙིང་མུན་འགྲིག་བཅོ་རུག། དཀོན་མཆོག་གི་ཚེ་བོ་ནི་འོད་ཅན་ནི་ཚེ་ཞིག་ཡིན་ནོག། ཁོང་གི་འོད་པོ་ནི་ང་དང་ངི་ཚེའི་ནང་ང་སལ་ཐུབ་འདུག་དེ་བོ་ནི་ཚེ་དམ་པ་གཙང་མ་ཞིག་ཡིན་ནོག་སྡིག་མེད་དི་ཚེ་ཞིག་དཀོན་མཆོག་གི་ཚེ་བོ་ང་དང་ངི་ནང་ང་སླེབ་པ་དང་དེ་ནས་ང་དང་ཡང་སྐྱེས་ཏེ་ཡིན་ནོག་དེ་ནས་ང་དང་ངི་སེམས་ཉིད་པོ་སོ་མ་འགྱུར་བཅུག་འདུག། དེ་བོ་མ་ནས་ཧུན་བདེ་མོ་ཞིག་རག། ང་ད་རུང་འང་ཚོར་ར་ཐད་ད་རག་པ། དཀོན་མཆོག་གིས་མོལ་འདུག་ང་དང་ཤི་འ་ཞིག་ང་དང་ངི་གཟུགས་པོ་ཐལ་བའི་ནང་ང་ལོག་སྟེ་ཆ་རུག། ཡང་ང་དང་ངི་སེམས་ཉིད་དུས་ནས་རྒྱུན་ལ་ལུས་འདུག་སེམས་ཉིད་ནག་པོ་ཞིག་གིས་བདུད་དང་མཉམ་པོ་འདུག་ག་ལ་ཆ་རུག། ཧའི། དུས་ནས་རྒྱུན་ནི་མུན་འགྲིག་གི་ནང་ང་འདུག་ཅེས་པོ་མ་དཀགས་པོ་ཞིག་རག་པ་ལེ།
འོ་ན། དེ་སང་ཐུ་བ་ཞིག་ཅི་ཡོད་དེ། ཡིན་ནའང་ང་དང་ང་དེ་བོ་བཅོ་དགོས་ས་མན་ནོག། ཡིན་ནའང་ང་དང་ང་དཀོན་མཆོག་གི་འོད་པོ་ཐོབ་སྟེ་ཡོད་ན་དེ་ནས་ང་དང་འོད་ཅན་དང་དགའ་མོས་གང་མཁན་ནི་གནས་སའི་ནང་ང་སླེབ་ཡིན་དེ་རུ་ང་དང་དུས་ནས་རྒྱུན་ལ་དཀོན་མཆོག་དང་མཉམ་པོ་འདུག་ཡིན། བདེན་པ་ད་དེ་བོ་ཐད་ད་རག་པ་མི་ཞིག་ག་ཟུག་གི་ཡང་སྐྱེ་འ་ནོག་ཇུ་ཇུ་དེ་བོ་བཤད་ད་མཛད་དང། ང་དང་ངི་ཁག་པོ་སླ་མོ་ཞིག་འདུག་ང་དང་ངི་སྙིང་པོ་དཀོན་མཆོག་གི་བཀའི་ཕྱི་འ་ཕྱེ་ན་སྡིག་བཤགས་ཞུས་ན་ཡང་སྐྱབས་མགོན་ཡེ་ཤུ་འ་ངའི་སྙིང་ངི་ནང་ང་སྐྱོད་ཞུ་ན། རང་ངི་སྐྱབས་མགོན་འགྱུར་བཅུག་ན། དེ་ནས་དཀོན་མཆོག་གིས་ང་དང་ངི་ནང་ང་ལས་ཤིག་བཅོ་རུག། དེ་ནས་ང་དང་སོ་མ་འགྱུར་འདུག། ཡང་ཁོང་ངི་ཐུགས་གཤིས་དང་ཐུགས་ཐད་ང་དང་ངི་ནང་ང་སླེབ་འདུག། ང་འདི་ཕྲིན་བཟང་པོ་བོ་མང་པོ་ཐད། ད་རུང་ཙ་པིག་བཤད་ད་མཛད་དང་ཇུ་ཇུ་ལེ། འོ་ན། བདེན་པ་དཀོན་མཆོག་གིས་ང་དང་ངི་སྙིང་ནས་མུན་པ་ཕིང་ཅེས་ལ་ལམ་ཞིག་མཛད། ཁོང་ངིས་ང་དང་ངི་དོན་ལ་སྐྱབས་མགོན་ཅིག་སལ། སྐྱབས་མགོན་ཡེ་ཤུ། ཁོང་ང་དང་ངི་སྡིག་པའི་དོན་ལ་གྲོངས། ཡང་དུར་ཁུང་ནས་སྐུ་གསོན་ཏེ་འ་བཞེངས། ད་ཁོང་གསོན་ཏེ་འ་བཞུགས་ཏེ་ཡིན་ནོག། དཀོན་མཆོག་གིས་མོལ་འདུག། གལ་ཏེ་ང་དང་རང་ངི་སྡིག་པའི་བཤགས་པ་ཞུ་ན་ཁོང་གིས་དེ་ཚང་མ་ཕུད་སལ་འདུག། ཡང་སྐྱབས་མགོན་ལ་རང་ངི་སེམས་སི་ཀ་དབང་བཅོ་མཁན་ལ་འགྱུར་བཅུག་ག་མཛད་ན། ཁོང་གི་ཚེ་བོ་ང་དང་ངི་ནང་ང་སལ་ལ་མཛད་ཡིན། ཡང་སོ་མ་མཛད་ཡིན་དེ་ནས་ང་དང་ངི་སྡིག་པ་མ་ནས་མི་འབྱར། དཀོན་མཆོག་གི་བཀའ་ཉན་ཅེས་དང་ཁོང་ང་ཡ་ཤ་བཅོ་ཅེས་པོ་ང་དང་ངི་ཐད་ལ་འགྱུར་འདུག་ང་དང་བདེན་པ་སོ་མ་སྐྱེས་མཁན་ལ་འགྱུར་འདུག། འདི་ཕྲིན་བཟང་པོ་ཐུགས་རྗེ་ཆེ། ང་ཚེ་སོ་མ་ཞིག་དགོས་ས་རག་ངའི་སྙིང་པོ་ཡེ་ཤུ་ལ་ཕུལ་ཡིན། ཡང་ཡེ་ཤུ་ལེ་ངའི་སྐྱབས་མགོན་ལ་འདི་རིང་རང་ནེན་ཡིན།
མི་དམ་པ་ཞིག་གིས་ཨི་ཟུག་གསུངས་འདུག་རང་ཨི་སེམས་ལ་བློ་གཏད་བྱོ་མཁན་ནི་གླེན་པ་ཞིག་ཡིན། ཡང་གཞན་ཞིག་གིས་ཨི་ཟུག་གསུངས་འདུག་ངན་པའི་ནང་ནས་བཟང་པོ་སུ་ཨ་འཁྱོང་ཉན་ཡིན། སུའང་ཉན་ན་མི་འདུག་སྒོ་ངའི་ནང་ཨི་དཀར་པོ་ནས་ཕུག་རོན་ཞིག་ལྡན་ཐུབ་བ། ལྗང་ཚེར་ནས་རྒུན་འབྲུམ་འབྲས་བུ་སྐྱེ་ཐུབ་བ། མ་ནེ་མི་འབྱུང། མིའི་སེམས་ནས་པད་ཕུན་སུམ་ཚོགས་པའི་དམ་པའི་ལས་དང་བདེན་པའི་ཞི་བདེ་ཡང་ན་དཀོན་མཆོག་གི་ཐུགས་རྗེ་དང་སེམས་བསྐྱེད་འབྱུང་མི་སྲིད། མིའི་སེམས་ནི་ངན་པ་དང་སྡིག་པའི་གང་མཁན་ཡིན་པ་སང་དེ་ཟུག་བྱིན་རླབས་འབྱུང་སྲིད་ད་མི་འདུག། ཉེ་རང་བདེན་ཤེས་ས་མི་རག་ག་གལ་ཏེ་ཤེས་ས་མེད་ན་དེ་ནས་རང་ཨེ་ཕྲོ་པ་ཀུན་ལ་གཟིགས། ཁོང་ཀུན་ནི་གདོང་ནས་སེམས་སི་ཞི་བདེ་མཐོང་འདུག་ག་གལ་ཏེ་ཁྱོད་རང་ཨི་སེམས་སི་བསམ་པ་ཚང་མ་ཐོད་པ་བོའི་ཀ་བྲིས་ཏེ་ཡོད་དེ་ཚང་མ་ལ་སིལ་ཉན་ནད་པིན་ན། དེ་ནས་རང་ནང་ཙོགས་ཨིན་མཁན་ནི་མི་ཀུན་ནི་མདུན་ལ་ལངས་ཏེ་འདུག་ག་ལ་ཁྲེལ་ཨིན། དེ་ནས་རང་ཨེ་ཕྲོ་པ་ཀུན་ལ་གདོང་བསྟན་ན་ལ་ཁྲེལ་ན་དེ་ནས་ག་ཟུག་གི་དཀོན་མཆོག་ཕུན་སུམ་ཚོགས་པ་ཞིག་ག་ལྟ་ཐུབ་ཨིན། དཀོན་མཆོག་ནི་ཕུན་སུམ་ཚོགས་པ་བཞུགས་ཏེ་ཨིན་ནོག། དམ་པ་ཕུན་སུམ་ཚོགས་པ་བྱམས་དང་སྙིང་རྗེའི་ནང་ང་ཕུན་སུམ་ཚོགས་པ་དམ་པ་ཕུན་སུམ་ཚོགས་པ་སྡིག་པ་དང་ངན་པ་གཟིགས་ཐུབ་ཅེས་ཨིན་ནོག་ག། དམ་པ་ཕུན་སུམ་ཚོགས་པ་ཞིག་མདུན་ལ་ངན་པ་སྡིག་པ་ཞིག་སླེབས་ཐུབ་ཅེས་ཨི་ནོག་ག་མ་ནེ་ཉན་ཅེས་མན་ནོག་སྡིག་པའི་ཞས་ཏེ་མི་དཀོན་མཆོག་ཨེ་སྐུ་མདུན་ནས་འབེས་ང་དང་ག་ཟུག་ཤིག་ཨི་ནོག་དམ་པ་ཞིག་གིས་མོལ་འདུག་དཀོན་མཆོག་ཨི་ཅི་ཚང་མ་ལ་ཁྲིམས་བཅད་དིན་གསང་བ་ཀུན་ལའང་བཟང་པོ་ཡིན་ཞིག་ཡང་ན་ངན་པ་ཡིན་ཞིག་དཀོན་མཆོག་ནི་བདེན་པ་དང་དྲང་པོ་ཡིན་ནོག་དེ་བོ་ཁོང་ཨེ་གྲུབ་བཅུག་ག་ནོག་མི་རེ་རེ་དཀར་མེད་དཀོན་མཆོག་ཨེ་སྐུ་མདུན་ལ་ཁྲིམས་བཅད་ཟ་ན་ལངས་དགོས་ཤེས་ཨི་ནོག་སྡིག་པ་རེ་རེའི་ཁྲིམས་སི་ཆད་པ་ཕོག་དགོས། དམ་པའི་ཕྲིན་བཟང་ཨེ་ནང་ང་བྲིས་ཏེ་འདུག་སྡིག་པའི་གླ་ནི་ཤི་ཅེས་ཡིན། གཟུགས་པོའི་ཤི་ཅེས་མ་ཚད་སེམས་སི་ཤི་ཅེས། དེ་ཤི་ཅེས་སི་དོན་བོ་ཡིན་ནོག་དཀོན་མཆོག་དང་འབེ་ཅེས་ཞི་བདེ་དང་དགའ་མོ་ནས་འབེ་ཅེས་ཡིན་ནའང་དཀོན་མཆོག་ཨེ་བྱམས་པ་བོས་ང་དང་ཤི་ཅེས་ནས་ཐར་བཅུག་འདུག་ཁོང་ཨེ་བྱམས་པའི་ཞས་ཏེ་མ་ཤི་ཀ་འཇིག་རྟེན་ནི་ནང་ང་སལ་ལ་མཛད། དེ་ནས་ཁོང་ང་དང་ཚང་མའི་དོན་ལ་སྡིག་པའི་གླ་སྐང་ང་མཛད་ཅེས་སི་ཕིའ། གྲོངས་ཤེས་སྣམ་ཤེས་སི་ཕི་ཡ་ཁོང་བརྐྱང་ཤིང་ངི་ཀ་གྲོངས་ཏེ་སྡིག་པའི་ཁྲིམས་ཁོང་རང་ང་སྣམ་ཤེས་སི་ཕི་ཡ་སྐྱོད་དེ་ནས་ང་དང་ཚང་མ་སྡིག་སེལ་ཐོབ་སྟེ་ཁྲིམས་ནས་རྒྱལ་ཅེས་སི་ཕི་ཡ་སྐྱབས་མགོན་ཡེ་ཤུ་སྐྱབས་ཞུས་ཏེ་རང་ཨེ་སྡིག་པ་ཀུན་ནི་ཕི་ཡ་མཐོལ་བཤགས་ཞུས་ན་དེ་ཀུན་ལ་ཁོང་ཨེ་ཨི་ཟུག་གསུངས་འདུག་བདེན་པ་བདེན་པ་ངས་ཁྱོ་ཞའ་ཟེར་རད་སུ་ཞིག་གིས་ང་དད་པ་བཅོས་ཏེ་ངའི་སྐད་ལ་ཉན་ན་ང་སལ་མཁན་ལ་དད་པ་བཅོའ་ནོག། དེ་བས་ནི་ཚེ་མཐའ་མེད་པ་ཐོབ་བིན། ཁོ་ནི་ཁྲིམས་མི་ཕོག་ཤི་ཅེས་ནས་ཐར་ཏེ་ཚེ་ནང་ང་སླེབ་བིན། སྐྱབས་མགོན་ཡེ་ཤུ་ནི་འདི་རིང་ངང་དཀོན་མཆོག་དང་མཉམ་པོ་བཞུགས་ཏེ་ཡིན་ནོག། གལ་ཏེ་ཁྱོད་རང་ཡི་དད་པ་བཅོ་ན་ཁོང་ཡི་མཐའ་མེད་པའི་ཤི་ཅེས་ནས་སྐྱབ་བ་མཛད་དིན། ངའི་སྤུན་དང་ཡ་ཏོ་ཀུན། ཉེ་ཞ་རང་ཡི་དག་ས་རང་ཐུགས་བསམ་སལ་ཏེ། རང་ཡི་སེམས་སི་ཕི་ཡ་གཟིགས་ས་མཛད་དང་སྐྱབས་མགོན་ཡེ་ཤུའི་ཀ་སྐྱོད་དེ་ཁོང་ངི་སྐུ་མདུན་ལ་རང་ངི་སྨོན་ལམ་ཞུ་ན་ནི། ཁོང་ང་དད་པ་བཅོ་ན་ཁོང་ང་རང་ངི་སེམས་པོ་ཕུལ་ན་དེ་ནས། ཅི་ཚང་མ་ང་དང་ང་སྐྱབས་མཛད་དེ་ཁོང་ངིས་སལ་ལ་མཛད་འདུག་དེ་བའི་ཕིའ་དག་ས་རང་རང་ངི་སེམས་བསྒྱུར་ཅེས་ལ་སྐྱོད་ད་མཛད་ཅིག་ཨང།

ཀ་ཤུ་བ་རྫོག་རྫོག་ཐོན་ཏེ་ཡོད་ཀ་ནོག། ཕྱུག་པའི་ཁྱི་ཀུན་ཡོངས་ཏེ་ལྡག་གད་ཀ་ནོག། ལ་ཟར་ཉལ་བ་ཅན་ཏ་ཡོད་ཀ་ནོག་ཡིན་ནང་ཕྱུག་པའི་ལག་ནས་མེད་མཁན་ཞིག་གི་སང་མང་ང་ཞིག་ཁོའི་ཀ་ཡོད་ཀ་ནོག། དེ་བོ་ནི་ཕྱུག་པའི་ནོར་དང་ཞིང་ཁང་ངི་སང་རིན་ཅན་ཡོད་ཀ་ནོག། ཁོའི་སེམས་ལ་ཞི་བདེ་ཡོད་ཀ་ནོག་ཅིའ་ཞུ་ན་དཀོན་མཆོག་གིས་ཁོང་ངི་སྡིག་པ་བོ་སེལ་ལ་མཛད་དེ་ཡིན་ཀ་ནོག། ཞག་ཞིག་ལ་ཟར་ཤི་ཀ་ནོག། ཁོའི་སེམས་ལ་བདེ་བ་ཅན་ནི་ནང་ང་གནས་ས་ཐོབ་ཀ་ནོག། མི་ཕྱུག་པོ་བོའང་ཤི་ཡང་དུར་ལ་སྐུངས། ཁོ་དམྱལ་བའི་ནང་ང་སླེབ། སྡུག་བསྔལ་ཕོག། ཁོས་བདེ་བ་ཅན་ལ་ཡོད་མཁན་ལ་བོད་དེ་ཟེརས། ང་འ་ཐུགས་རྗེ་གཟིགས། ལ་ཟར་ངའི་རྩ་ལམ་བཅུག་ག་མཛད་དེ་ངའི་ལྕེ་ཀ་ཆུ་ཐིགས་པ་ཞིག་བཏང་སྟེ་གྲང་བསིལ་ཆ་བཅུག་ག་མཛད། ང་ཨི་དམྱལ་བའི་ཚད་དི་ནང་ང་སྡུག་བསྔལ་ཕོག་ག་རག། དེ་ལན་ལ་ཨི་ཟུག་ཟེར་ཀ་ནོག། ང་ཞ་དང་ཁྱོ་ཞའི་བར་ལ། མ་ཡངས་ཆེན་མོ་ཞིག་ཡོད་དེ་ཡིན་ནོག། དེ་ཕིའ་གཅིག་དང་གཅིག་འཛོམ་ཐུབ་ཅེས་མེད་དེ་ཡིན་ནོག། བདེ་བ་ཅན་ནས་དམྱལ་བའི་ནང་ང་སུ་ཞིག་ཆ་ཉན་ཅེས་མ་ནོག། ཡང་ན་དམྱལ་བའི་ནང་ནས་སུ་ཞིག་བདེ་བ་ཅན་ནི་ནང་ང་སླེབ་ཉན་ཅེས་མ་ནོག། མི་ཕྱུག་པོས་ཟེརས། ལ་ཟར་ལོགས་ཏེ་དེ་ནས་འཇིག་རྟེན་ནི་ནང་ང་བཀལ་ལ་མཛད་དང། ངའི་སྡུག་བསྔལ་བོ། ངའི་ཨ་ཅོ་ནོ་ལྔ་ཀ་ལ་བཤད་ཅེས་སི་ཕིའ། དེ་ནས་ངའི་ཨ་ཅོ་ནོ་ཀུན་ནི་ཨི་སྡུག་བསྔལ་བི་ནང་ང་མ་སླེབ་བ། གལ་ཏེ་ཁོ་ཀུན་དེ་ཟུག་བཅོ་ཡིན་འདུག་ན་ཨི་ཀ་ནས་མེད་ཨི་སྡུག་བསྔལ་བི་ནང་ང་སླེབ་ཅེས་ཡིན་ནོག། བདེ་བ་ཅན་ནི་ནང་ནས་གཅིག་ཅིག་གིས་ལན་བཏངས། དེ་བོ་བདེན་པ་ཁྲིག་ཡིན་ནོག་གལ་ཏེ་ཁོ་ཀུན་ནི་དཀོན་མཆོག་གི་གསུང་རབ་བི་ཀ་ཡིད་མ་ཆེས་ན་དེ་ནས་ཤི་མཁན་ཞིག་གསོན་ཏེའ་ལངས་ཏེ་ཆ་ནའང་ཁོང་ལ་ཡིད་ཆེས་ས་མ་ནོག་ངའི་མཛའ་བོ་ཀུན། གཙོ་བོ་ཡེ་ཤུ་ལེ་ཤི་མཁན་ཀུན་ནི་ནང་ནས་སྐུ་གསོན་ཏེའ་བཞེངས་ཏེ་ང་དང་ངི་རྩ་ཕེབས། ཁོང་གིས་མོལས། ངས་ཁྱོ་ཞའ་བདེན་པ་ཟེར་རད། གལ་ཏེ་ཁྱོ་ཞས་རང་ཡི་སྡིག་པ་ཀུན་མི་འཕང། ཡང་དཀོན་མཆོག་གི་བཀའ་ནང་ལྟར་ལ་མི་འགྲུལ་དེ་ནས་ཤི་སྟེ་ཁྱོ་ཞ་རང་དམྱལ་བའི་ནང་སླེབ་ཡིན། ཡེ་ཤུ་ལེས་ང་དང་ཡི་སྡིག་པའི་ཆད་པ་མེད་མཁན་མཛད་ཅེས་སི་ཕི་ཡ་རང་ཡི་སྐུ་སྲོག་པོ་སལས། ཞག་གསུམ་པ་བོ་སྐུ་གསོན་ཏེ་བཞངས་ས་མཛད། ད་ཁོང་དཀོན་མཆོག་དང་མཉམ་པོ་བཞུགས་ཏེ་ཡིན་ནོག། གལ་ཏེ་སུ་ཞིག་གིས་དད་པ་བཅོ་ན་ཁོང་གི་ཁ་ཉན་ན། ཁོང་གིས་ཁོའི་སྡིག་པའི་ཆད་པ་བོ་མེད་མཁན་མཛད་ད་ནོག། གལ་ཏེ་ཉེ་རང་འགྱོད་ཚངས་བཅོས་ཏེ་སྨོན་ལམ་ཞུས་ན། ཁོང་གིས་ཉེ་རང་ངི་སྙིང་བོ་སྡིག་པ་ནས་ལག་མོ་བཅོ་འ་མཛད་ཡིན། ཁོང་གིས་ཉེ་རང་ངི་སྙིང་ངི་ནང་ང་དམ་པའི་ཐུགས་ཉིད་སལ་ཡིན། དཀོན་མཆོག་གི་བཀའ་དང། ནང་ལྟར་ལ་འགྲུལ་ཅེས་སི་རོགས་བཅོ་འ་མཛད་ཡིན། དམྱལ་བའི་ནང་ང་སྡུག་བསྔལ་མཐོང་མ་བཅུག་ག། ཁོང་རང་དང་མཉམ་པོ་དཀོན་མཆོག་གི་ཕོ་བྲང་ངི་ནང་ང་ཁྱེར་ར་མཛད་ཡིན། འཇིག་རྟེན་ནི་ནང་ང་ང་དང་ངི་ཚེ་བོ་ཙ་པིག་ཅིག་གི་ཕི་ཨ་ཡིན་ནོག། ཤི་སྟེ་རྟིང་ནས་ལུས་ཤེས་ཅན་ནི་ཚེ་བོ་ནི་མཐའ་མེད་པའི་ཚེ་ཞིག་ཡིན་ནོག། མི་མཁས་པ་བོ་ནི་དེ་ན་བོ་ཡིན་ནོག། སུའི་གལ་ཏེ་ཁོང་རང་བདེ་བ་ཅན་ནི་ནང་ང་སླེབ་ཅེས་སི་ཕི་ཨ་དག་ས་ནས་གྲལ་བཅོ་ན། དཀོན་མཆོག་གི་དམ་པའི་མདོའི་ནང་ང་གཙོ་བོ་ཡེ་ཤུས་གསུངས་འདུག། གལ་ཏེ་སུ་ཞིག་གིས་འཇིག་རྟེན་ཚང་མ་ཐོབ་སྟེ་རང་གི་སེམས་པོ་སྟོར་ན་དམྱལ་བའི་ནང་སླེབ་ན་དེ་ནས་ཅི་ཕན། ཉེ་རང་འཇིག་རྟེན་ནི་ནང་ང་འདུག་ག་འཐད་ད་རག། ཡང་ན་ཤི་སྟེ་ཡོད་མཁན་ནི་ཚེའི་ནང་ང་སླེབ་པ་ལ་འཐད་ད་རག་དེ་བོའི་ཕི་ཡ་ཐུགས་བསམ་སལ་ལ་མཛད་དང། ངའི་མཛའ་བོ་ཀུན། ང་དང་ཀུན་སྔ་མོ་ནས་ཕི་ཏོག་ཚུག་པ། འཇིག་རྟེན་ནི་ནོར། བཟའ་བྱེད། འཐུང་བྱེད། གོས། ཞིང། ཁང་པ། གཉེན་དང་མཛའ་བོ་ཀུན་ནི་སྐོར་ལ་བསམ་པ་མང་པོ་བཏང་འདུག། ཨི་ཀུན་ནི་སྐོར་ལ་བསམ་པ་བཏང་ཅེས་ཡང་ཁག་ཅན་ཡིན་ནོག། ཅི་ལ་ཟེར་ན། ང་དང་ངི་གཟུགས་པོ་ཟ་ཅེས་འཐུང་ཅེས་ཀུན་མེད་ད། གསོན་པོ་དང་ཁམས་བཟང་ལུས་ཅེས་དཀགས་པོ་ཡིན་ནོག། གཟུགས་པོའི་སང་ང་དང་ངི་སེམས་ཉིད་པོ་མང་ང་ཁག་ཅན་ཡིན་ནོག། གཟུགས་པོ་ཤི་ཤི་ཚུག་པ་ང་དང་དང་མཉམ་པོ་ཡིན་ནོག། ཤི་སྟེ་གཟུགས་པོ་ཐལ་བ་ལ་འགྱུར་ར་ནོག། ང་དང་ངི་སེམས་ཉིད་མ་ནེ་ཤི་ཡ་མ་ནོག། ད་ཉེ་རང་ཀུན་ལ་ངས་དྲི་བ་ཞིག་དྲི་ཡིན། གཟུགས་པོ་ཐལ་བ་ལ་འགྱུར་མཁན་ནི་ཕི་ལ། བསམ་པ་མང་ང་བཏང་དགོས་ས། ཡ་སེམས་ཉིད་བཙུད་སྐྱོན་ལ་ལུས་སྐམ་པོ་མ་ཁག་ཆང་བསིལ་དགོས། བཞི་བྱད་བཞི་སྟེང་ནས་གཟུགས་པོ། ནི་ཐལ་པ་ལ་བསྒྱུར་ཏེ་དབྱེ་འཇིག་རྟེན་ནི་སྣ་ལྔ་ལུས་སན་ནོ། སེམས་ཉིད་ནི་ཡང་འཇིག་རྟེན་བཞི་ག་ཆ་ནོ། མ་ནས་བཞི་ཡ་མ་ནོ། སེམས་ཉིད་ཐལ་བྱེད་བསིལ་བྷི་ལ་ལམ་གཅིག་གཅིག་ཡོད། དེ་ལམ་པོ་ནི་དཀོན་མཆོག་ཧྲཱི། དཀོན་མཆོག་གི་སྲས་གཙོ་བོ་ཡེ་ཤུ་ཡིན་ནོག། ང་དང་ཚང་མ་ནི་སྡིག་ཅན་ཡིན་ནོག། སྡིག་ཅན་ནི་སྡིག་ཅན་ལ་ཐར་བཅུག་མི་ཉན། སྡིག་ཅན་ལ་ཐར་བཅུག་ཅེས་སི་ཕི་ལ་སྡིག་པ་མེད་མཁན་ཞིག་དགོས། སྡིག་པ་མེད་མཁན་ནི་འཇིག་རྟེན་ལ་གཅིག་གཅིག་བསྐྱོད། ཁོང་གི་མཚན་ལ་གཙོ་བོ་ཡེ་ཤུ་ཡིན། ཁོང་ང་དང་ཚང་མའི་སྐྱབས་མགོན་ཡིན། སུ་ཞིག་ཁོང་ལ་དད་པ་བྱོ་ན་མཐོ་རིས་ལ་སླེབས་ཡིན། ང་དང་ངི་སྡིག་པའི་ཕི་ལ་སྐྱབས་མགོན་ཡེ་ཤུ་བརྐྱང་ཤིང་ང་གྲོངས། ཁོང་ལ་དད་པ་བཅོལ་ན།

སྡིག་ཅན་ནང་མཉམ་པོ་མ་འདུག། ངའི་རྩ་ཡོང་ན་ངའི་ཨ་བ་ཙོགས་ལ་ཡ་ཤ་བྱོ་ཡིན། ཁྱོ་ཞ་ཚང་མ་ངའི་ཕྲུ་གུ་ཡིན་ཨི་སྐད་པོ་ཚོར་ཏེ་ནང་མ་བྱོ་བ་འགྲུལ་འདུག། མི་ཁ་ཅིག་ཨི་སྐད་བདེ་མོ་བོ་ཚོར་ཏེ་འཇིག་རྟེན་ནི་ལམ་པོ་འཕངས་ཏེ་ནམ་མཁའི་ལམ་ཕྱོགས་ལ་འགྲུལ་ཅེས་འགོ་ཟུག་འདུག། ནམ་མཁའི་ལམ་མི་ཁ་འགྲུལ་ལ་ཞིག་སྡིག་པའི་ཁུ་རུ་བོ། འབུད་དེ་ཆ་རུག། སྡིག་པའི་བསམ་པ་ཡང་སྙིང་ནང་ནས་བིང་ཆ་རུག། ནམ་མཁའི་ལམ་མ་འགྲུལ་མཁན་ཀུན་ལ་མཛའ་བོ་རྒྱལ་ལ་ཞིག་ལམ་མ་ཐུག་འདུག། དེ་མཛའ་བོའི་མིང་ང་གཙོ་བོ་ཡེ་ཤུ་ཡིན། ཁོང་ང་དང་ངི་སྐྱབས་མགོན་ཡིན། ཁོང་གིས་ང་དང་ལ་ཞི་བདེ་སྩལ་འདུག། ང་དང་ངི་རོགས་སི་ཕི་ལ། དམ་པའི་ཐུགས་ཉིད་ང་དང་ངི་སྙིང་ངི་ནང་ང་སྩལ་འདུག། སུ་ཞིག་གཙོ་བོ་ཡེ་ཤུ་ལ་དད་པ་བྱོ་ན། ཁོ་དཀོན་མཆོག་གི་ཕྲུ་གུར་འགྱུར་ཏེ། སྡིག་པ་ལས་ཐར་ཡིན། དཀོན་མཆོག་གི་ཕྲུ་གུར་འགྱུར་ན། དུས་རྒྱུན་ལ་སེམས་སྐྱིད་པོ་ལུས་ཡིན། མཛའ་བོ་ཀུན། ཉེ་ཞ་རང་ངིས་ཨི་སྐད་བདེ་མོ་བོ་ཚོར་ན། རྒྱལ་ལ་བཅོས་ཏེ་ཉོན་ཤིག། འཇིག་རྟེན་ནི་ལམ་འཕངས་ཏེ། ནམ་མཁའི་ལམ།